གནས་དང། འོ་དེ་གུང་རྒྱལ་ལ་དགེ་བསྙེན་གྱི་སྒྲུབ་པ་གནང་ས་ཀྱི་བཞུགས་ཁྲི་དང། ཞབས་རྗེས་བཞི་ཡོད་རེད་ཞབས་རྗེས་དེ་ཚོ་ཀུན་དགའ་ཏག་ཏག་གི་བཟླས་པ་རེད། ཕར་ལྟས་ལྷས་དེ་ཀོ་ལ་ནི། ག་རེ་ཟེར་དགོས་ཡིན་ན། མཁས་གྲུབ་ནོར་བཟང་རྒྱ་མཚོས་ཀྱི། རྟོགས་པ་བརྙེས་ས། དེ་འདྲ་བྱས་ནས་དེ་ནི་ལ་མོ་ཆེ་རིམ་དེ་དེ་ནི་བཞུགས་དེ་ནས་དེའི་རྗེས་སུ་ལྷོ་བྲག་ནམ་མཁའ་རྒྱལ་མཚན་དང། བྲ་གོར་མཁན་ཆེན་ཆོས་སྐྱབས་བཟང་པོ་ལ་སོགས་པ་དེ་ཚོ་ཀྱི་སྐུ་མདུན་ནི་ལ། ལམ་རིམ་གྱི་བརྒྱུད་པ་ལ་སོགས་པ་དེ་ཚོ་ཞུས།

གོང་གསུམ་པ་ཆོས་ཀྱི་དཔལ་སྐུ་མདུན་ལ་དུས་ཀྱི་དབང་འཁོར་ལོ་དེ་དེ་ནས་ཁྲིད། དུས་ཀྱི་འཁོར་ལོ་དེ་འགྲེལ་པ་དྲི་མེད་འོད་ཟེར་མཁན་དེ་ཁོང་སྐུ་མདུན་ལ་ཞུས་ཡིན་པ་རེད་ཨང་རྗེ་བདག་ཉིད་ཆེན་པོ་སང་ཉིན་ཕེབས་ཡག་ཡིན་ན་དེ་རིང་ཟེར་ཚེ་གོང་གསུམ་པ་ཆོས་ཀྱི་དཔལ་དེ་གཟིམ་ལམ་ལ་རྟགས་མཚན་མི་འདྲ་འདྲ་ཞིག་བྱུང། སྔོན་ནས་མགོ་བཙུགས་ས་ནས་ཉི་མ་གཉིས་ཙམ་རེ་ཚར་དེ་ཡེ་ནས་ཡང་རྗེ་བདག་ཉིད་ཆེན་པོ་ཕེབས་ཙང་དེ་སླར་ཡང་བསྐྱར་དུ་དེ་ནས་ཡང་གཞི་ནས་མ་མགོ་བཙུགས་བྱས་ནས། མགོ་ལ་ཡང་མ་གནང་སྐྱོད་རྒྱོ་ཀྱི་ནས།

ད་ལོ་ནི་དགེ་ལུགས་པ་ཟེར་མཁན་དེ། ལྷོ་བྲག་གྲུབ་ཆེན་ལས་ཀྱི་རྡོ་རྗེ་གིས་ད་ལྟ་ང་རང་ཚོ་སྲུང་བ་ནང་ཐང་མ་ན་ཡོད་ནོ་ཞེས་བྱས་ནས། དེ་ནས་བཟུང་སྟེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་སྐུ་ཚེ་རྗེས་མ་དེ་ག་བར་ཕེབས་ཀྱི་རེད་ཟེར་ན། དགའ་ལྡན་ན་མི་ཕམ་ཆོས་རྗེ་ཡི་དྲུང་དུ་བྱང་ཆུབ་སེམས་དཔའ་འཇམ་དཔལ་སྙིང་པོ། འཇམ་དཔལ་སྙིང་པོ་ཞེས་བྱ་བ་ཞིག་བྱོན་གྱི་རེད་ཟེར་ན་ཕྱག་ན་རྡོ་རྗེ་དང་འཇམ་དཔལ་གཉིས་ཀ་གི་ལུང་བསྟན་པ་རེད་བ་དེ་ལུང་བསྟན་པ་ལ་བརྟེན་ནས་གདན་ས་གི་མིང་དེ་ཡང་དགའ་ལྡན་ཟེར་བཏགས་ཀྱི་ཡིན་ན་ཡག་པོ་འདུག་ཟེར་ནས་ལྷོ་བྲག་གྲུབ་ཆེན་ལས་ཀྱི་རྡོ་རྗེ་ཡིས་དགའ་ལྡན་ཟེར་ནས་མིང་བཏགས་ཡིན་པ་རེད།

དེ་ཡི་ནང་ནས་ད་ལྟ་སྟོན་པ་ངས་ལེགས་པར་བཤད་པ་ཟིན་ཏེ་ད་ལྟ་དེ་རིང་ཉིན་རྟེན་འབྲེལ་བསྟོད་པ་དེ་བཤད་དགོས་ཡོད་ས་རྟེན་འབྲེལ་བསྟོད་པ་དེ་ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་ཤེས་དགོས་རེད་བ། ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་དཀའ་ངལ་ཞེ་དྲག་བརྒྱབ་ནས་ད་གེ་བཤད་ནོ་ཞེས། ད་ལྟའི་ང་དེ་ནི་ཟབ་མོ་སྟོང་པ་ཉིད་ཀྱི་མགོན་པོ་ཀླུ་སྒྲུབ་ཀྱི་ལྟ་བ་མཐར་ཐུག་པ་དེ་ཁོང་གི་དགོངས་པ་འགྲེལ་མཁན་གྱི་པཎྜི་ཏ་ཡང་མང་པོ་ཞེ་དྲག་འདུག་རྒྱ་གར་གྱི་པཎྜི་ཏ་ཡིན་ཚད་ཚང་མ་དང་བཅས་ལ་ཆ་བཞག་དགོས་བྱུང་སོང་ན། མགོན་པོ་ཀླུ་སྒྲུབ་ཀྱི་དགོངས་པ་འགྲེལ་མཁན་ལ། པཎྜི་ཏ་མང་དྲགས་འདུག་ད་པཎྜི་ཏ་སུ་ལ་ཆ་འཇོག་ཡོང་གི་ཡིན་ན། ཨ་ནི་མདོ་སྔགས་གང་གི་ཆ་ལས་ཀླུ་སྒྲུབ་ཀྱི་དགོངས་པ་དེ་རྙེད་དགོས་ཀྱི་འདུག་ཀླུ་སྒྲུབ་དགོངས་པ་དེ་རྗེས་འབྲང་སུ་ལ་བརྟེན་ནས་འཚོལ་དགོས་ཀྱི་ཡིན་ན་དཔལ་ལྡན་ཟླ་བ་དེ་མདོ་སྔགས་གཉིས་ཀ་ཡི་ཆ་ནས་ཀླུ་སྒྲུབ་ཀྱི་དགོངས་པ་འཁྲུལ་པ་མེད་པ་རེད་མ་རེད་ཟེར་རྗེ་བཙུན་འཇམ་དཔལ་ལ་བཀའ་འདྲི་ཞུ་དུས་གོ་ལ་ཡིན་ན་རྗེ་བཙུན་འཇམ་དཔལ་གྱིས་དཔལ་ལྡན་ཟླ་བ་ནི་སྟེང་ཕྱོགས་སངས་རྒྱས་ཀྱི་ཞིང་ཁམས་ནང་ལ་སངས་རྒྱས་དེ་ཡི་འཁོར་བྱང་ཆུབ་སེམས་དཔའ་བདག་ཉིད་ཆེན་པོ་ཞིག་ཀླུ་སྒྲུབ་ཀྱི་བསྟན་པ་སྤེལ་བའི་ཆེད་དུ་བསམ་བཞིན་དུ་འཛམ་བུ་གླིང་དུ་སྐྱེ་བ་ལེན་པ་ཞིག་རེད། དེ་མདོ་སྔགས་གང་ལ་ཡང་དེ་ནི་ཀླུ་སྒྲུབ་ཀྱི་དགོངས་པ་ལ་འཁྲུལ་པ་མེད་པར་དེ་ཡི་གཞུང་ལ་ཡིད་ཆེས་བྱེད་ཆོག་གི་ཡོད་ཟེར་ནས་དེ་ནས་བཟུང་སྟེ་རྗེ་བདག་ཉིད་ཆེན་པོས་མདོ་སྔགས་ག་རེ་བརྩམས་པ་ཡིན་ན་དཔལ་ལྡན་ཟླ་བས་ཀྱི་གཞུང་ལ་བརྟེན་པ་དང་སངས་རྒྱས་བསྐྱངས་ཀྱི་གཞུང་ལ་བརྟེན་པ། དབུ་མའི་ལྟ་བའི་སྐབས་ལ་ཡང་ནི་དཔལ་ལྡན་ཟླ་བ་དང་སངས་རྒྱས་བསྐྱངས་གཞུང་ལ་བརྟེན་པ། དེ་ནས་སྔགས་ལ་སོགས་པ་དེ་ཚོ་བཤད་དགོས་བྱུང་སོང་ན་གཙོ་བོ་གཙོ་བོ་དེ་ནི་དཔལ་ལྡན་ཟླ་བས་ཀྱི་གཞུང་ལ་བལྟས་བྱས་ནས་སྔགས་ཀྱི་དཀའ་གནད་མཐར་ཐུག་པ་ཚང་མ་མཐའ་གཅོད་མཐའ་གཅོད་ས་དེ་ཟླ་བས་ཀྱི་གཞུང་དུ་ཐོན་གྱི་འདུག་མི་འདུག། ཨོ་ཏོ་སི་ཁྱེད་ནི་དཀའ་ངལ་དེ་ཐག་གཅོད་དགོས་ཀྱི་མི་རེད། ད་ལྟ་ང་ཚོ་མར་པ་ལོ་ཙཱ་བ་ཀྱིས་དེ་ནས་བོད་ལ་གདན་འདྲེན་ཞུས་བཞག་མཁན་གྱི་རིམ་ལྔ་དོན་བསྡུས་རིམ་ལྔ་དོན་བསྡུས་སྙིང་པོ་ཟེར་མཁན་ཞིག་ཡོད་རེད་པ་དེའི་གཞུག་གུ་དེ་ན་ལ་མཇུག་བྱང་དེ་ལ་དེ་དེ་རྒྱབ་ཡོད་རེད་པ་འགྲེལ་པ་མཁན་གྱིས་མ་རྟོགས་པས་ཟེར་འགྲེལ་པ་མཁན་གྱིས་མ་རྟོགས་པ་ཅིག་ནཱ་རོ་ཏཱ་པ་ཀྱིས་རྟོགས་ནས་མར་པ་ལོ་ཙཱ་བ་ལ་གནང་བ་རེད་ཟེར་ཡས་ཀྱི་ནཱ་རོ་པ་ལ་བསྟོད་སྙིང་འདོད་བྱས་ནས་ཁམས་པ་རོ་མཉམ་རྡོ་རྗེ་ལ་སོགས་པ་དེ་ཚོས་ཀྱིས་མཛད་བཞག་པ་རེད། ཡས་ནས་དེ་ནཱ་རོ་པ་ལ་བསྟོད་བསྔགས་མ་འགྲོ་བར་བྱས་ནས་སྨད་ངག་ལ་འགྲོ་གི་རེད། ནཱ་རོ་པ་ཁོ་རང་རང་གི་གཞུང་ཚན་དེ་དེ་ཚོ་ལ་ཞིག། ལྟ་དེ་ཀོ་ལེ་ངའི་ལྟ་བ་དེ་དཔལ་ལྡན་ཟླ་བ་གྲགས་པའི་གི་རྗེས་སུ། འཇུག་གི་ལྟ་བ་དེ་རེད་ཟེར་ནས་ནཱ་རོ་པའི་གསུང་མང་པོ་ཞིག་དྲངས་ཡོད་རེད། དེ་ཚོ་འགའ་ཞིག་འགའ་ཞིག་གིས་དཔལ་ལྡན་ཟླ་བ་གིས་མ་ཤེས་མཁན་དེ་པཎ་ཆེན་ནཱ་རོ་པ་གིས་ཤེས་པ་རེད་ཟེར་ནས་ད་བཀའ་བརྒྱུད་པ་དེ་ཚོ་གིས་ནཱ་རོ་པ་ཡར་བསྟོད་ཡས་ཆེད་དུ་འགྲེལ་པ་མཁན་གྱིས་མ་རྟོགས་པ་ཟེར་འགྲེལ་པ་མཁན་ཟེར་མཁན་དེ་གསང་འདུས་ཀྱི་རྩ་རྒྱུད་གི་འགྲེལ་པ་འགྲེལ་པ་མཛད་མཁན་དེ་སྒྲོན་གསལ་མཛད་མཁན་དེ་རེད་པ།